གཞིས་བྱེས་བོད་རིགས་སྤུན་ཟླ་རླུང་འཕྲིན་ཉན་མི་རྣམ་པ་ཚོ་སྐུ་ཁམས་བཟང་མངགས་བསྐྲུན་ཡིན་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང། དེ་རིང་བོད་རྒྱལ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོ་ཡི་བོད་ཟླ་གསུམ་པའི་ཚེས་གསུམ་དང། ཕྱི་ལོ་ཉིས་སྟོང་ཉེར་རྩ་གསུམ་ལོ་ཡི་ཕྱི་ཟླ་བཞི་པའི་ཚེས་ཉེར་རྩ་གསུམ།

རྒྱ་གར་གྱི་རྒྱལ་ས་ལྡི་ལི་རུ་ཞབས་སོར་བདེ་བར་འཁོད་གནང་མཛད་ཡོད་འདུག་དེ་ཡང་ཕྱི་ཟླ་བཞི་པའི་ཚེས་བཅུ་དགུ་གི་ཉིན་གྱི་ཞོགས་པའི་ཆུ་ཚོད་ལྔ་པ་ཡི་ཐོག་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་བཞུགས་སྒར་རྒྱལ་བའི་ཕོ་བྲང་ནས་རྒྱ་གར་གྱི་རྒྱལ་ས་ལྡི་ལི་རུ་ཆིབས་ཐོན་མཛད་ཡོད་པ་དང་ཉིན་དེ་ཡི་ཆུ་ཚོད་བཅུ་གཅིག་དང་ཕྱེད་ཀ་གི་ཙམ་ལ་རྒྱ་གར་གྱི་རྒྱལ་ས་ལྡི་ལི་གི་གནམ་ཐང་དུ་ཞབས་སོར་བདེ་བར་འཁོད་གནང་མཛད་ཡོད་པ་རེད།

མགོན་པོ་གང་ཉིད་མཆོག་ལ་ཕེབས་བསུ་དང་མཇལ་ཁ་ཞུས་ཡོད་པ་རེད། སྐབས་དེར་ལ་དྭགས་ནས་ཡིན་པའི་སློབ་མ་རིག་འཛིན་དབང་མོ་ལགས་ཀྱིས་ད་རེས་ཁོང་མོ་འདི་གར་གོང་ས་མཆོག་མཇལ་རྒྱུ་ཡི་གོ་སྐབས་ཐོབ་པ་ལ་ཧ་ཅང་གི་དགའ་ཚོར་བྱུང་ཞེས་གསུང་གི་ཡོད་པ་རེད། ཚང་མ་ལ་འཇུ་ལེ་ང་རིག་འཛིན་དབང་མོ་ལ་དྭགས་ནས་ཡིན་ལེ་དེ་ནས་ཨི་ཀ་ང་ཡ་རྒྱལ་དབང་ཡེ་ཤེས་ནོར་བུ་རྒྱལ་དབང་བསྟན་འཛིན་རྒྱ་མཚོ་ང་ཞ་ཨི་ཀ་ཕེབས་བསུ་ལ་ཡོངས་དེ་ནས་ལེ་དེ་ནས་ང་ཡ།

དེ་རིང་འདི་ལ་ནད་ནོར་མི་རིགས་ཀྱི་སློབ་ཕྲུག་མང་པོ་ཞིག་གཙོ་བོ་གོང་ས་མཆོག་གི་ཕེབས་བསུ་དང་མཇལ་ཁ་ཞུ་ཆེད་ཡོང་བ་ཡིན། ཁོང་གི་མཇལ་ཁ་ང་ཚོ་ལ་ཡང་ཡང་ཐོབ་རྒྱུ་ཁག་པོ་ཡིན་དུས་ད་རེས་ཁོང་ལྡི་ལི་རུ་ཕེབས་པ་དང་བསྟུན་ནས་ང་ཚོ་འདི་ལ་ཆེད་དུ་སླེབས་པ་ཡིན་ལ་སེམས་པ་སྐྱིད་པོ་ཚོར་གྱི་འདུག་ཅེས་སོགས་བརྗོད་ཡོད་པ་རེད། ཡང་ལྡི་ལི་རུ་གནས་སྡོད་རྡོ་རྗེ་སྒྲོལ་མ་ལགས་ཀྱིས་གོང་ས་མཆོག་སྐུ་ཚེ་བསྐལ་བརྒྱ་བརྟན་པ་དང། ཁོང་ཡང་ནས་ཡང་དུ་མཇལ་རྒྱུ་ཡོང་བའི་གི་སྨོན་ལམ་འདི་ལྟར་གསུང་གི་ཡོད་པ་རེད། གོང་ས་མཆོག། སྐྱབས་སུ་མཆི། ཨང་སྐུ་ཚེ་ཁྲི་ལོ་ཁྲི་ལོ་བརྟན་པར་ཤོག། ཨན་དེ་རིང་ཡུན་རིང་པོའི་རྗེས་ལ་ད་གོང་ས་མཆོག་འདི་ལ་ཆིབས་བསྒྱུར་གནང་བ་དེ་ནི་མཇལ་རག་ཡོང་བ་ད་དེ་རིང་དཔེ་དགའ་བོ་བྱུང་སོང། ཨ་ནི་ཡང་སེ་ཡང་སེ་མཇལ་རག་སྨོན་ལམ་ཡོད། ཨ་ད་ལྟ་གནས་ཚུལ་ད་དེ་སེམས་པ་སྐྱོ་བོ་ཞིག་ཞིག་འདུག་ད་དེ་འདྲའི་དགྲ་བོ་ཁོ་ར་ཨ་ནི་སེམས་པ་སྐྱོ་བོ་དཔེ་ཡོང་གི་འདུག་ར་ཨ་རྒྱལ་བ་རིན་པོ་ཆེ་སྐུ་ཚེ་ཁྲི་ལོ་ཁྲི་ལོ་བརྟན་པར་ཤོག་ཡང་སེ་ཡང་སེ་མཇལ་རག་པ་ཤོག།
ཐེངས་འདིའི་གོང་ས་མཆོག་རྒྱ་གར་རྒྱལ་ས་ལྡི་ལི་གི་ནང་གི་མཛད་འཆར་གཙོ་བོ་ནི། ཟླ་བ་དེའི་ཕྱི་ཚེས་ཉི་ཤུ་དང་ཉི་ཤུ་རྩ་གཅིག་བར་ཉིན་གྲངས་གཉིས་ཀྱི་རིང་རྒྱལ་ས་ལྡི་ལི་གི་ནང་ལ་རྒྱལ་སྤྱིའི་ནང་པའི་ལྷན་ཚོགས་ཐེངས་དང་པོ་འཚོགས་གཏན་འཁེལ་བ་བཞིན། ཉིན་དང་པོའི་དབུ་འབྱེད་མཛད་སྒོ་ཡི་ཐོག་ལ་རྒྱ་གར་གྱི་སྲིད་བློན་མོ་དྷི་མཆོག་ཕེབས་རྒྱུ་ཡིན་པ་དང། ཉིན་གཉིས་པ་གི་ཚོགས་མགོན་དུ་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ཆིབས་བསྒྱུར་གྱིས་ཚོགས་བཅར་བ་ཡོངས་ལ་བཀའ་སློབ་བཀའ་དྲིན་སྩལ་རྒྱུ་སོགས་ཀྱི་མཛད་འཆར་ཡོད་པ་རེད་འདུག། ཡང་བོད་མིའི་རང་དབང་དང་བདེན་མཐའ་གསལ་ཐབས་ཀྱི་ཆེད་དུ་མུ་མཐུད་ནས་བོད་དོན་གྱི་ཐོག་ལ་རྒྱབ་སྐྱོར་གྱི་ཕྱག་ལས་གནང་གི་ཡིན་ཞེས་ཨོ་སི་ཁྲེ་ལི་ཡ་ཡི་བོད་དོན་རྒྱབ་སྐྱོར་གྱི་གྲོས་ཚོགས་འཐུས་མི་སྐུ་ཚབ་ཚོགས་ཆུང་གིས་གསར་འགོད་གསལ་བསྒྲགས་སྤེལ་ཡོད་པ་རེད། ཉེ་ལམ་བཞུགས་སྒར་དུ་ཨོ་སི་ཁྲེ་ལི་ཡ་ཡི་གྲོས་ཚོགས་འཐུས་མི་ཡི་བོད་དོན་རྒྱབ་སྐྱོར་གྱི་སྐུ་ཚབ་ཚོགས་ཆུང་ཞིག་ཕྱག་ཕེབས་ཀྱིས་བོད་མིའི་དབུ་ཁྲིད ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་དང། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་བོད་མི་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་ཚོགས་གཞོན་བཅས་ལ་མཇལ་འཕྲད་ཀྱིས་བོད་དོན་རྒྱབ་སྐྱོར་དང་འབྲེལ་བའི་གོ་བསྡུར་གནང་ཡོད་ཅིང། ཨོ་སི་ཁྲི་ལི་ཡ་ཡི་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་ཚོགས་པ་ཡི་ཚོགས་གཙོ་ཇེ་ནེད་རེས་ལགས་ཀྱིས་སྣེ་ཁྲིད་པའི་གི་མི་སྣ་བཞི་ནས་ཕྱི་ཟླ་བཞི་པ་ཡི་ཚེས་བཅུ་དགུ་གི་ཉིན་བཞུགས་སྒར་གངས་སྐྱིད་ཕྱི་དྲིལ་ཚོགས་ཁང་དུ་གསར་འགོད་གསལ་བསྒྲགས་ཞིག་སྤེལ་སྐབས་ཚོགས་གཙོ་གྲོས་ཚོགས་འཐུས་མི་ཇེ་ནེད་རེས་ལགས་ཀྱིས།

ྋགོང་ས་མཆོག་གིས་འཛམ་གླིང་སྤྱི་ལ་སྤྲད་པའི་ཀྱི་རེ་བ་དང་བོད་ཀྱི་གནད་དོན་གལ་ཆེ་ཡི་ཐོག་ལ་དགོངས་པ་བཞེས་སྟངས་ཀྱིས་བློ་སྟོབས་དང་སེམས་ཤུགས་འཕེལ་སོང་བས་ང་ཚོས་མུ་མཐུད་ནས་བོད་དོན་བདེན་མཐའ་གསལ་བ་ལ་རེ་བ་རྒྱག་ཆོག་པ་དང། བོད་ཀྱི་རང་དབང་དང་བདེན་མཐའ་གསལ་ཆེད་ལ་རྒྱབ་སྐྱོར་དང་ཕྱག་ལས་གནང་གི་ཡིན་ཞེས་སོགས་འགྲེལ་བརྗོད་གནང་ཡོད་པ་རེད། གཞན་ཡང་ཨོ་སི་ཁྲི་ལི་ཡ་ཡི་གྲོས་ཚོགས་ཀྱི་ཚོགས་གཙོ་གཞོན་པ་ལགས་ཀྱིས། ཁོང་མོས་བོད་མིའི་སྒྲིག་འཛུགས་ཀྱི་དམངས་གཙོ་ཡི་ལམ་ལུགས་རིགས་དེ་ངོ་མཚར་ཆེན་པོ་དང་དམངས་གཙོ་ཡི་དཔེ་སྟོན་ཧ་ཅང་ཡག་པོ་ཞིག་ཏུ་ཚོར་བ་བྱུང་ནས། དེ་ནི་འཛམ་གླིང་གི་དམངས་གཙོ་ཡི་ནུས་པ་མང་པོ་ཞིག་རེ་ལྟོས་བྱེད་ས་ཞིག་རེད་འདུག་ཅེས་སོགས་འགྲེལ་བརྗོད་གནང་ཡོད་པ་རེད། you are showing the world a model of democracy that is truly innovative

རེ་ལྟོས་འཆའ་ས་ཞིག་མིག་དཔེ་ཞིག་བསྟན་འདུག་ཅེས་འགྲེལ་བརྗོད་གནང་ཡོད་པ་མ་ཟད། གྲོས་ཚོགས་འཐུས་མི་སོ་ཧྥི་ཡ་སི་ཁཱམ་སི་གིས་ཨོས་ཏྲེ་ལི་ཡ་གི་ནང་བོད་མི་ཚོ་གིས་རང་གི་རིག་གཞུང་སྲུང་སྐྱོབ་མུ་མཐུད་དེ་ཡོང་བ་ལ་སོ་སོ་ཡི་གཞུང་ལ་རྒྱབ་སྐྱོར་གྱི་འབོད་སྐུལ་གནང་གི་ཡོད་པར་འགྲེལ་བརྗོད་གནང་ཡོད་པ་རེད། for the protection that the Australian government has provided to these many um, Tibetan people in our country and their hopes that this will continue. And that, of course, is a message that we will con- convey to the government.
Australia yi bemshi dang khebar du chukulo chungcho རང་གི་རིག་གཞུང་སྐད་ཡིག་ལ་སྤོབས་པ་ཆེན་པོ་དང་རྒྱུན་འཛིན་གྱི་རང་དབང་ཡང་ཡོད་པ་ལ་བརྟེན་ནས་ང་ཚོ་ཡང་ཁོང་ཚོར་རྒྱབ་སྐྱོར་བྱེད་པ་ལ་སྤོབས་པ་ཡོད་པ་མ་ཟད Australia གྱི་ནང་ལ་བོད་མི་ཚོ་གིས་རང་གི་རིག་གཞུང་སྐད་ཡིག་གཅེས་འཛིན་བྱེད་ཆོག་པའི་གྱི་རང་དབང་སྲུང་སྐྱོབ་གནང་བར་བོད་མི་ཚོ་གིས་བཀའ་དྲིན་ཆེན་པོ་ཚོར་གྱི་ཡོད་པར་གཞུང་ལ་འབོད་སྐུལ་ཞུ་རྒྱུ་ཡིན་ཞེས་སོགས་འགྲེལ་བརྗོད་གནང་ཡོད་པ་རེད།

རྒྱ་ནག་ནང་དང་བོད་ནང་རྒྱུན་གཏན་འབྱུང་བཞིན་པའི་གནད་དོན་ཞིག་ཡིན་པའི་ཁར། རྒྱ་ནག་གཞུང་ཧམ་པ་ཇེ་ཆེར་འགྲོ་བཞིན་ཡོད་ཅེས་སུད་སི་སྐུ་ཚབ་དོན་གཅོད་ཁང་གི་རྒྱ་རིགས་འབྲེལ་མཐུད་པ་སྤ་དང་རྒྱ་བོད་གཉིས་ཀྱི་གནས་ཚུལ་ཉམས་ཞིབ་པ་བློ་བཟང་ཉི་མ་ལགས་ཀྱིས་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་བྱུང། དེ་གི་ཨ་རུག་ཏུ་བར་གནས་ཚུལ་བསམ་ཡུལ་ལས་འདས་པ་འདི་འདྲ་ཡོང་སྲིད་ཀྱི་རེད་བསམ་སྟེ་དེ་གི་དམ་དྲག་བྱེད་ཀྱི་ཡོད་རེད་བ། དེ་འདྲ་ཡིན་ཚོད་རེད་དེ། ད་ལྟ་ཁོ་རང་སུ་གི་ཡིན།

ཡུ་རོ་དང་ཚུགས་ཀྱི་ལྕང་མ་བཞག་ནས་འགྲོ་མ་ཐོ་དུང་ཐེ་ཉི་བ་ཡུན་ཧྲིན་དང་ཁོང་གི་བཟའ་ཟླ་ཞུ་ཡན་གཉིས་བདུན་ཕྲག་སྔས་མ་ཡུ་རོ་དང་ཚུགས་ཀྱི་དཔོན་རིགས་ནང་རྒྱལ་ཕྲན་ལ་ཕེབས་ཀྱི་ལང་བ་ལ་འཛིན་བཟུང་བྱས་པ་མཐུ་རྩ་ཆེན་པོ་ཡོད་པ་དང། ཁོང་གཉིས་ཕྲག་ཏུ་ཀླད་སྒྲོ་དང་གུས་པོ་ཀྱི་མ་གནང་ཡོད་པའི་གནས་ཚུལ་ཀྱི་ཚིག་བཅོས་ཀྱི་ཉན་རོལ་ཆེ་ས་ལས་ཁོང་གི་གནས་ཚུལ་སྤེལ་འདུག།

དེ་ཡི་ཐོག་ལ་གསར་འགོད་ལྷན་ཚོགས་གཙོ་སྐྱོང་གནང་མཁན་ཧྥུ་མི་ཧྥུ་རུ་ཀ་ཝ་ལགས་ཀྱིས་གསར་འགོད་ལྷན་ཚོགས་དེ་འཚོགས་དགོས་དོན་གྱི་དམིགས་ཡུལ་གཙོ་བོ་ནི། ཇི་བདུན་ནམ་བཟོ་ལས་ཡར་ཐོན་ཅན་གྱི་རྒྱལ་ཁབ་བདུན་གྱི་དཔོན་རིགས་རྣམས་ཀྱིས་བོད་དང་ཡུ་གུར་ལྷོ་སོག་པོ་ཧང་ཀང་བཅས་ཀྱི་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཇེ་ཞན་ཇེ་སྡུག་ཏུ་འགྲོ་བཞིན་ཡོད་པ་ལ་དོ་སྣང་གནང་ཡོང་བའི་གི་ཆེད་དུ་ཡིན་པ་གསལ་བཀོད་གནང་ཡོད་འདུག། ཡང་གསར་འགོད་ལྷན་ཚོགས་ཀྱི་ཐོག་ཉི་ཧོང་གྲོས་ཚོགས་ཀྱི་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གནད་དོན་ཐོག་གི་ལྟ་ཞིབ་གནང་མཁན་གྱི་ཚན་པ་ཡི་འགན་འཛིན་ཧི་རོ་མི་དང་ཉི་ཧོང་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པ་ཡི་དྲུང་ཆེ་ཨ་ཀི་མ་ས་མཉམ་ཞུགས་གནང་ཡོད་ཅིང། གྲོས་ཚོགས་ཀྱི་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚན་པ་ཡི་འགན་འཛིན་མཆོག་གིས་གསར་འགོད་ལྷན་ཚོགས་ཀྱི་ཐོག་ལ་འགྲོ་བ་མིའི་ཐོབ་ཐང་དང་རྒྱལ་སྤྱིའི་སྒྲིག་སྲོལ་ནི་ཧ་ཅང་གལ་འགངས་ཆེན་པོ་ཞིག་ཡིན་པ་དང། ཉེ་ཆར་ཉི་ཧོང་གི་ན་ག་ནོ་ས་གནས་ཀྱི་ནང་ཇི་བདུན་ནམ་ཡར་ཐོན་རྒྱལ་ཁབ་བདུན་གྱི་ཕྱི་སྲིད་བློན་ཆེན་བར་གྱི་ལྷན་ཚོགས་སྐབས་ལ་ཡང་དམངས་གཙོ་དང་ཁྲིམས་མཐུན་ལམ་ལུགས་མུ་མཐུད་དེ་རྒྱུན་འཛིན་གྱི་གལ་འགངས་རང་བཞིན་གྱི་ཐད་ལ་གྲོས་མོལ་གནང་ཡོད་པའི་གི་སྐོར་གཏམ་བཤད་གནང་ཡོད་འདུག་དེ་བཞིན་ཉི་ཧོང་བོད་དོན་རྒྱབ་སྐྱོར་ཚོགས་པ་ཡི་དྲུང་ཆེ། ཨ་ཀི་མ་ས་ནས་ཀྱང་ཉི་ཧོང་གིས་རྒྱལ་སྤྱིའི་སྒྲིག་སྲོལ་ལ་སྲུང་སྐྱོབ་གྱི་ཁས་ལེན་བསྐྱར་འདོན་གནང་བ་དང་འབྲེལ་ནས་བོད་དང་ཡུ་གུར་ལྷོ་སོག་པོ་ཧང་ཀང་གི་ལས་དོན་གྱི་ཐད་ལ་རྒྱབ་སྐྱོར་མུ་མཐུད་ནས་གནང་རྒྱུ་ཡིན་གསལ་བཏོན་གནང་ཡོད་པ་རེད། མ་ཟད་ཁོང་གིས་རྒྱ་ནག་གཞུང་གིས་སོ་ཉུལ་གྱི་ཉེས་འཛུགས་ཀྱི་ཐོག་ནས་ཉི་ཧོང་གི་མི་སེར་འཛིན་བཟུང་བྱེད་ཀྱི་ཡོད་པའི་ཀྱི་སྐོར་ནན་བརྗོད་གནང་ཡོད་འདུག

སྙན་ཐོ་དེ་ཡི་ནང་གོང་ཞུས་དཔང་རྟགས་གཉིས་ཀྱི་ནང་གཅིག་ནི་རྒྱ་ནག་མི་དམངས་བཅིངས་འགྲོལ་དམག་གི་ཚན་རིག་མཁས་དབང་ཀྲུའུ་ཡོས་ཧྲིན་ལགས་ཀྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་ལོ་ཡི་ཕྱི་ཟླ་གཉིས་པ་ཡི་ནང་གོང་རིམ་འབྲེལ་ཡོད་ཚན་པ་ལ་ཏོག་དབྱིབས་རིམས་ནད་སྔོན་འགོག་སྨན་ཁབ་བཟོ་རྒྱུ་ཡི་བདག་དབང་ལག་ཁྱེར་སྙན་སེང་འབུལ་བའི་གི་དུས་ཚོད་ཀྱི་ཐོག་ནས་རྒྱ་ནག་གཞུང་གིས་ཕྱི་བསྒྲགས་བྱས་པའི་གི། ཉིས་སྟོང་བཅུ་དགུ་ལོ་ཡི་ཕྱི་ཟླ་བཅུ་གཉིས་པ་ཡི་ནང་ལ་རྒྱུ་མཚན་གང་ཡང་མ་ཤེས་པའི་གི་གློ་བའི་རིམས་ནད་ནད་པ་ཐོན་པའི་གི་དེ་ཡི་ཟླ་བ་གཅིག་གི་སྔོན་ནས་རྒྱ་ནག་གཞུང་གིས་ཞིབ་འཇུག་ལས་དོན་འགོ་བཙུགས་ཡོད་པ་གསལ་སྟོན་ཡིན་སྐོར་དང། ཡང་དཔང་རྟགས་གཉིས་པ་ནི་སྐབས་དེ་དུས་རྒྱ་ནག་ཚན་རིག་ཞིབ་འཇུག་ཁང་གི་ཁོངས་སུ་གཏོགས་པའི་གི་ནད་དུག་ཞིབ་འཇུག་ཁང་གིས་ཀྱང་ཕྱོགས་གང་ཅི་ཡི་ཐོག་ནས་རྒྱུན་ལྡན་མ་ཡིན་པའི་གི་འབུ་ཕྲ་ཡི་བདེ་འཇགས་སྐོར་གྱི་ལས་དོན་གྱི་ཐད་ལ། ཤུགས་སྣོན་བརྒྱབ་ཡོད་པ་དེ་ཡིན་པ་བཀོད་ཡོད་པ་རེད། ཤོག་གྲངས་སུམ་སྟོང་ལྷག་ཙམ་ཞིག་ཡོད་པའི་གི་སྙན་ཐོ་དེར་ཞིབ་འཇུག་བརྟག་དཔྱད་དུས་ཡུན་ལོ་གཉིས་ལྷག་ཙམ་ཞིག་འགོར་ཡོད་པ་དང། རྒྱལ་ཁབ་རིམ་པ་ཡི་མཁས་དབང་ཞིབ་འཇུག་ཚོགས་ཆུང་ནས་ཕྱག་ལས་གནང་བ་དང། སྙན་ཐོ་གི་ནང་ཐོག་མ་ཡི་ཞིབ་འཇུག་གི་ཡིག་ཆ་ཁག་དང་རྒྱ་ནག་གཞུང་གི་ཕྱོགས་ནས་རག་པའི་གི་ཡིག་ཆ་མང་པོ་ཡི་རྨང་གཞི་ཡི་ཐོག་ནས་ཞིབ་འཇུག་གྲུབ་འབྲས་ཐོན་ཡོད་པ་ནི། ཏོག་དབྱིབས་རིམས་ནད་དེ་ནད་འབུ་ཞིབ་འཇུག་བྱེད་ས་ནས་ནད་དུག་ཕྱིར་ཐོན་ནས་བྱུང་བ་ཞིག་ཡིན་པ་ལས་རི་དྭགས་སེམས་ཅན་གྱི་གཟུགས་པོ་ནས་མི་ཡི་གཟུགས་པོ་ལ་འགོས་པའི་གི་ནད་འབུ་ཞིག་མིན་པ་གསལ་སྟོན་གནང་ཡོད་པ་གནས་ཚུལ་གྱི་ནང་འཁོད་ཡོད་པ་རེད།

ཡུལ་ཤུལ་དངོས་ཀྱི་གནས་སྟངས་ག་རེ་ཆགས་ཡོད་རེད་ལབ་ཡ་ཆོད་ར་འདིའི་སྒང་ལ་ཡང་གླེང་སློང་ཕྱོགས་གཉིས་ཀྱི་ངོས་ནས་དམིགས་བསལ་གྱི་འདིའི་སྒང་ལ་གླེང་སློང་ཤུགས་ཆེན་པོ་བྱེད་ཀྱི་ཅིག་མི་འདུག་འདི་བྱེད་དུས་ཙམ་པ་ལ་ཡ་དེ་འདྲས་ཀྱི་སྟོང་ཆ་ཆེན་པོ་ཅིག་ཡོད་དུས་ཙམ་པ་ལ་ཡ་དེ་སྟོང་ཆ་དེ་བསྐང་ཡག་གི་ཆེད་དུ་ཨ་ནི་ངས་དཔྱད་རྩོམ་འདི་ཅིག་བྲིས་བཞག་པ་འདི་དོན་ཚན་དང་པོ་དེ་བྱེད་ཀྱི་འདུག། ཡང་ཁོང་གི་ལོ་རྒྱུས་ཀྱི་ཐོག་ནས་བོད་དང་ཧི་མ་ལ་ཡའི་རི་རྒྱུད་ས་ཁུལ་འདི་གླེང་དགོས་པ་གལ་ཆེན་པོ་ཆགས་ཡོད་པ་དང།

བྱོལ་བྱོལ་འདུག་སེ་བཤད་པ་བྱུང་ཡོད་རེད་ད་ག་ནང་བཞིན་རྒྱ་གར་དང་རྒྱ་ནག་གི་བར་དུ་ལ་ཡག་ཅིག་མེག་མོན་གི་ས་ཐིག་དེའི་ཐོག་ལ་ཡག་གླེང་སློང་ཤུགས་ཆེན་པོ་ཞེ་ཅིག་བྱེད་ཀྱི་ཡོད་རེད་དེ་དེ་བཞིན་གི་ཐོག་ནས་ད་ཅིག Arunachal དེ་ག་དུས་ཡིན་ནའང་ད་ཅིག་རྒྱ་ནག་གི་ཁུངས་གཏོགས་རེད་ཟེར་གྱི་རེད་ལབ་ཡོང་དགོས་ཡག་གི་སྒྲུབ་བྱེད་གཙོ་བོ་དེ་ཨ་ནི་བོད་དང་མོན་གྱི་འབྲེལ་བའི་སྒང་ལ་ཡག་རྒྱ་ནག་གི་འདུག་སེ་འབྲེལ་བ་ཡོད་པ་དེ་སྒྲུབ་བྱེད་འདུག་སེ་འདྲ་པོ་དེ་བྱེད་དུས་ཙམ་པ་ལ་ཡག་གང་ལྟར་ཕྱོགས་མང་པོ་ཅིག་ནས་བལྟས་དུས་ཙམ་པ་ལ་ཡག་ལོ་རྒྱུས་བཤད་སྟངས་མང་པོ་ཞེ་ཅིག་འདུག་ཡོད་དེ་བྱེད་དུས་ཙམ་པ་ལ་ཡག

སྦྱང་བ་མེད་དུས་ཙམ་པ་ལ་ཡང་ཨ་ནི་དེ་འདྲས་ཀྱི་ཕྱོགས་ནས་སྟོང་ཆ་ཆེན་པོ་ལྷག་ཡོད་དུས་ཙམ་པ་ཡང་སོ་སོ་ཡིན་པ་ཡིན་ན་ད་བོད་པའི་གི་ཆོས་དང་རིག་གཞུང་ཤེས་ཀྱི་ཡོད་རེད་ད་ག་ནང་བཞིན་གྱི་ཨ་ནི་ཅིག་བོད་ཡིག་འབྲི་ཀློག་དེ་ཐུབ་ཀྱི་ཡོད་དུས་ཙམ་པ་ལ་ཡང་དེ་འདྲས་ཀྱི་ཡང་ཅིག་སོ་སོ་ལ་མཐུན་རྐྱེན་འཛོམས་པོ་ཡོད་བསྡད་ཡོད་དུས་ཙམ་པ་ལ་ཡང་ཨ་ནི་མ་ཤེས་མཁན་ཚོ་ལ་ཡང་ཨ་ནི་ཅིག་ཤེས་པ་བཟོ་ཡག་གི་ཆེད་དུ་ཨ་ནི་ད་ལྟའི་བོད་པའི་གི་ད་ཅིག་རྒྱལ་རབས་ལོ་རྒྱུས་ཁག་ལ་ཡང་རེད་ད་ག་ནང་བཞིན་ཡིག་ཆ་ཁག་ལ་ཡང་ཨ་ནི་ཁུངས་གཏུགས་ནས་ཨ་ནི། བོད་དང་མོན་གྱི་ཨ་ནི་འབྲེལ་བ་འདི་དངོས་གནས་ཨ་ནི་དུས་རབས་འདི་དང་འདིའི་བར་དུ་ལ་ཡང་འདི་འདྲས་བྱུང་ཡོད་རེད་འདི་དང་འདིའི་བར་དུ་ལ་འདི་འདྲས་བྱུང་ཡོད་རེད་བྱས་འདི་འདྲས་སྒང་ལ་ཡང་བསམ་བློ་གཏོང་མཁན་གཏོང་འདོད་ཡོད་མཁན་ཚོ་ལ་ཕན་ཡག་གི་ཆེད་དུ་ཨ་ནི་འདུག་བཟོས་ནས་བྲིས་བཞག་པ་ཅིག་ཆགས་ཀྱི་ཡོད། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་བོད་དང་ཧི་མ་ལ་ཡའི་ལོ་རྒྱུས་ཉམས་ཞིབ་པ་ཚེ་དབང་རྡོ་རྗེ་ལགས་ཀྱིས།

དཔེར་ན་ཆིག་སྟོང་དགུ་བརྒྱ་ལྔ་བཅུའི་ནང་ལོགས་ལ་ཡང་བྱུང་བཞག་པའི་ཐ་སྙད་ཅིག་རྒྱ་ནག་གིས་བོད་ལ་འཛིན་པའི་སྲིད་ཇུས་དང་ཐ་སྙད་ཅིག་ཆགས་ཀྱི་ཡོད་རེད་ཡིན་པ་ཡིན་ནའང་ང་ཚོ་བོད་དང་མོན་གྱི་འབྲེལ་བ་བཤད་ཡོང་དུས་ཙམ་པ་ལ་ཡང་དུས་རབས་ཉི་ཤུའི་གི་དམིགས་བསལ་གྱི་ཆིག་སྟོང་དགུ་བརྒྱ་བཅུ་བཞི་ལ་ཡང་ཤིམ་ལ་ཤིམ་ལའི་ཆིངས་ཡིག་བཞག་དུས་ཙམ་པ་བོད་དང་ཨིན་ཇིའི་གི་སྐུ་ཚབ་བར་དུ་ལ་ཡང་མེག་མོན་གྱི་ས་ཐིག་དེ་འཐེན་པའི་ཐོག་ནས་མོན་གྱི་ཡུལ་དེ་ས་ཆ་དེ་བོད་ལ་བདག་དབང་ཡོད་པའི་རྒྱུ་མཚན་གྱི་ཐོག་ནས་ཨིན་ཇི་ལ་ཡང་སྤྲད་བཞག་པ་རེད་ཟེར་ཞིང་འདི་ལ་ཡང་རྒྱ་ནག་གིས་འདུག་སེ། འཁྱོག་བཤད་བྱེད་ཀྱི་འདུག་དེ་བྱེད་དུས་ཙམ་པ་འདི་ཨ་ནི་ལོ་རྒྱུས་ནང་ལོགས་ལ་ག་རེ་ཡིན་པ་ཨ་ནི་རྒྱ་ནག་གིས་ག་དུས་བཤད་ཡོད་རེད་ག་འདྲས་བཤད་ཡོད་རེད་ག་བ་ལ་བཤད་ཡོད་རེད་བཤད་དགོས་རྒྱབ་ལྗོངས་ག་རེ་རེད་དེ་འདྲས་བཤད་པའི་ཐོག་ནས་ལོ་རྒྱུས་དངོས་ཡོད་དེ་མཐུན་གྱི་འདུག་མཐུན་གྱི་མི་འདུག་ཟེར་ནས་རྩོམ་འདི་གི་ད་དྲི་བ་ལ་ནས་མི་འདི་དྲི་བ་འདི་འདྲས་ཅིག་ཆགས་བསྡད་ཡོད་རེད་དེ་བྱེད་དུས་ཙམ་པ་དྲི་བ་འདི་ལ་ཡང་ད་ལན་རྒྱབ་དགོས་ཡོད་དུས་ཙམ་པ་ལན་འདི་ཨ་ནི་ག་བ་ལ་ཡོད་རེད་ཞུས་པ་ཡིན་པ་ཡིན་ན་ད་བོད་པའི་གི་ཨ་ནི་ཡིག་ཆ་རྡོག་གསུམ་དབོག་པ་ཡིན་པ་ཡིན་ན་འདིའི་ནང་ལོགས་ལ་ཡང་ཨ་ནི། ཀྱི་གསལ་པོ་གསལ་རྐྱང་ཐོག་ཏུ་འཁོད་ཡོད་དུས་ཙམ་པ་འདི་ངེད་ཀྱི་བོད་པའི་ཡིག་རིགས་ལ་གཞི་བཞག་པའི་ཐོག་ནས་ཨ་ནི་རྒྱ་ནག་གི་ཨ་ནི་ལོ་རྒྱུས་ལ་ཡང་འཁྱོག་བཤད་བྱ་རྒྱུ་གི་ཨ་ནི་གནས་བབ་འདི་ལ་ཡང་ཨ་ནི་འདི་མ་རེད་ཤག་འདི་རེད་ཟེར་བྱས་ནས་ཨ་ནི་ལན་བརྒྱབ་པའི་ཐོག་ཞིག་ནས་རྣམ་པ་འདྲ་པོ་ཆགས་བསྡད་ཡོད་རེད་འདི་ཡང་ངེད་ཅིག་ང་བོད་པ་ཡིན་པ་ཅིག་གི་ཐོག་ནས་རྒྱ་ནག་ལ་མ་དགའ་བའི་ཐོག་ནས་ཅིག་ལན་བརྒྱབ་པ་འདི་འདྲའི་རང་མ་རེད་ཨ་འདི་སོ་སོ་ཉམས་ཞིབ་པ་ཅིག་ཡིན་པའི་ཆ་ནས་བསམ་བློ་བཏང་ཡོད་ད་ག་ནང་བཞིན་གྱི་སོ་སོའི་སྐབས་སུ་བབས་པའི་བོད་དང་ཧི་མ་ལ་ཡའི་ཐོག་ལ་ཡང་ཉམས་ཞིབ་བྱེད་ཀྱི་ཡོད་དུས་ཙམ་པ་ལ་ཡང། དངོས་གནས་དྲང་གནས་ག་རེ་བྱུང་དེ་ལོ་རྒྱུས་ནང་ལོགས་ལ་ག་རེ་བྱུང་དེ་འདི་ངས་མ་སྡུག་བཞིན་ཐེར་འདོན་བྱས་ཡོད་མ་གཏོགས་ཅིག་ཡག་འདིའི་ནང་ལོགས་ལ་ཡག་ངས་གི་གསར་གཏོད་བྱས་པ་དང་གསར་བཟོ་བྱས་པ་དང་ཡང་མ་ཡིན་པ་ལ་ཡིན་པར་བྲིས་པ་འདི་འདྲས་ཁྱོན་ནས་ཁོ་རང་ཡོད་མ་རེད། དེ་ཡང་ཉམས་ཞིབ་པ་ཚེ་དབང་རྡོ་རྗེ་ལགས་ཀྱིས་དཔྱད་རྩོམ་འདིའི་ནང་དུ་སིམ་ལའི་ཆིངས་ཡིག་དང་འབྲེལ་ནས་ཁུངས་གཙང་གི་ལོ་རྒྱུས་ཡིག་ཆ་ལུང་འདྲེན་བྱས་ཏེ།

འདི་ནང་ལ་ཆ་བཞག་པ་ཡིན་པ་ཡིན་ན་བོད་དང་མོན་གྱི་བར་དུ་ལ་ཡང་འབྲེལ་བ་དེ་གསལ་ཡོད་རེད་འདི་ནང་ལོགས་ལ་ཡིན་པ་ཡིན་ན་རྒྱ་ནག་གི་ཐེ་ཇུས་ཡོད་པ་དང་དེ་འདྲས་ཀྱི་སྐོར་སྐོར་ཡོད་སྐོར་ག་རེ་ལབ་ན་ཐེ་ཇུས་མེད་པ་དེ་གསལ་པོ་གསལ་རྐྱང་རེད་དེ་ཚོ་ཡིན་པ་ཡིན་ན་ད་དུས་རབས་བཅུ་བདུན་གྱི་ཡིག་ཆ་ཆགས་ཡོད་དུས་ཙམ་ལ་འདི་ནང་ལོགས་ལ་ཡང་བོད་དང་མོན་གྱི་བར་དུ་ལ་ཡང་འབྲེལ་བ་ག་རེ་ཡོད་མེད་མོན་ལ་ཡང་ཨ་ནི་བོད་པའི་གི་སྟངས་འཛིན་ག་འདྲས་བྱེད་ཀྱི་ཡོད་མེད་སྟངས་འཛིན་བྱེད་པའི་གི་ཐོག་ནས་ཨ་ནི་ཁྲལ་ག་འདྲས་བསྡུ་གྱི་ཡོད་མེད་ཆོས་དང་རིག་གཞུང་ཐོག་ནས་འབྲེལ་བ་ག་རེ་ག་རེ་ཡོད་མེད། ད་ཆ་ག་བ་ག་བ་ལ་ཨ་ནི་ཚོ་པ་ག་ཚོད་ག་ཚོད་ཡོད་རེད་ཚོ་པ་ཨ་ནི་རེ་རེ་ལ་ཡང་དུད་ཚང་ག་ཚོད་ཅིག་དང་མི་འབོར་དུ་མ་དང་མི་ཚང་ག་ཚོད་ཅིག་དང་ལ་མི་ཚང་ག་ཚོད་ག་ཚོད་ཡོད་རེད་དེ་ཚོ་གིས་ལོ་ལ་ཡང་ཨ་ནི་རྟ་དབང་དགོན་པ་བརྒྱུད་པའི་ཐོག་ནས་ཨ་ནི་སྡེ་པ་གཞུང་ལ་ཡང་ཁྲལ་ག་ཚོད་ག་ཚོད་རྒྱག་གི་ཡོད་མེད་གང་ལྟར་དེ་ཚོའི་གི་ད་དཔེ་སྐོར་ཡིག་ཆ་གསལ་པོ་ཞེ་པོ་ཅིག་ཆགས་བསྡད་ཡོད་རེད་ཨ་ནི་ད་ག་ནང་བཞིན་གྱི་ཨ་ནི་དེ་ལས་མང་དེ་འདོ་སྙིང་ལ་མང་གྲོགས་ཡིན་པ་ཡིན་ན་ད་པད་མ་བཀའ་ཐང་ལ་སོགས་པ་དེ་ཚོའི་ནང་ལོགས་ལ་ཡང་ད་ཅིག་མོན་གྱི་སྐོར་དུ་ཤུགས་ཆེན་པོ་ཞེ་པོ་ཅིག་བཤད་ཀྱི་འདུག།

རྒྱལ་རབས་ལོ་རྒྱུས་དང་འབྲེལ་བ་ཡོད་པའི་གི་མོན་དང་བོད་ཀྱི་གནས་སྟངས་དེ་དེ་རིང་སང་ཨ་ནི་ས་ཁམས་ཆབ་སྲིད་ཀྱི་ཨ་ནི་གནས་སྟངས་ཀྱི་ཐོག་ནས་ཨ་ནི་རྙོག་དྲ་ཤུགས་ཆེན་པོ་ཞེ་པོ་ཅིག་ཆགས་ཡོད་དུས་ཙམ་པ་ལ་ཡང་ད་ས་ཁམས་ཆབ་སྲིད་ཀྱི་གནས་སྟངས་དེ་སེལ་དགོས་ཀྱི་ཡོད་པ་ཡིན་ན་མོན་དང་བོད་ཀྱི་ལོ་རྒྱུས་ལ་ཡང་ལྟ་དགོས་ཡག་དེ་ཧ་ཅང་གི་གལ་ཆེན་པོ་ཆགས་ཡོད་དུས་ཙམ་པ་ཡིན་དེ་འདྲས་ཀྱི་གནས་སྟངས་དེ་ཀྱི་ཐོག་ནས་ད་ངེད་ཀྱི་དཔྱད་རྩོམ་འདི་ཨ་ནི་ཅིག་སྤེལ་དགོས་ཡག་གི་ཨ་ནི་གནད་འགག་དེ་འདྲས་འདྲ་པོ་ཅིག་ཆགས་བསྡད་ཀྱི་འདུག།
བསོད་ནམས་ཚོ་ད་དུས་ཚོགས་ཀྱི་སྤྱན་པའི་དཔྱད་རྩོམ་དེ་དང་འབྲེལ་བའི་གླེང་ཚན་གྱི་ཚན་པ་དང་པོ་འདི་འདི་ནས་མཚམས་འཇོག་གི་ཡིན།